རྒན་བློ་བཟང་ལུང་རྟོགས་ལགས་དང་ལྷན་དུ་རླངས་འཁོར་ཁ་ལོ་ཡི་ལག་ཁྱེར་ལེན་སྟངས་དང་ལག་ཁྱེར་མ་འདྲ་བ་རིགས་ག་འདྲ་ཡོད་མེད་དེ་བཞིན་རྒྱལ་ཁབ་གཞན་གྱི་རླངས་འཁོར་གཏོང་ཆོག་པའི་ལག་ཁྱེར་དེ་འདྲ Australia ཡི་ནང་ཕན་ཐོགས་ག་འདྲ་ཡོད་མེད་སོགས་ཀྱི་སྐོར་བཅར་འདྲི་གླེང་མོལ་ཞུ་གི་ཡིན། ང་ཟུང་ཆུ་རྡོ་རྗེ་ཡིན། རྒན་བློ་བཟང་ལུང་རྟོགས་ལགས་ཐོག་མ་དེ Australia ཡི་ནང་གནས་སྡོད་བྱེད་མཁན་དང་ད་ལྷག་པར་དུ Australia ཡི་ནང་གསར་དུ་འབྱོར་མཁན་བོད་པ་གཅིག་ཡིན་ན། རླངས་འཁོར་གཏོང་ཆོག་ཡ་གི་ལག་ཁྱེར Driver License ཅིག་ལེན་པ་ལ་ཨང་དང་པོ་དེ་གཞོགས་འདེགས་དང་ཡིག་ཆ་གྲ་སྒྲིག་འདྲ་པོ་དེ་འདྲས་ག་རེ་ག་རེ་བྱེད་དགོས་ཀྱི་ཡོད་རེད་དེ་གི་ངོ་སྤྲོད་གནང་དང། ཨོ་ལགས་སོ་ཟུང་ཆུ་རྡོ་རྗེ་ལགས་ཨ་ནི་དེ་རིང་གོ་སྐབས་སྤྲད་དེ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན་ཨ་ནི་གང་ནི་ད་ཁྱེད་རང་གི་ངོ་སྤྲོད་བྱས་གཞི་བཟུང་གི་ནི་ངའི་མིང་ལ་བློ་བཟང་ལུང་རྟོགས་ཞུ་གི་ཡོད་ད་ད་ལྟ་ང་ཡི་ལས་ཀ་འདྲ་བོ་ཅིག་ཡིན་ན་ད་ལྟ་ས་གནས་ཀྱི་འཕྲོད་བསྟེན་ལས་ཁུངས་བཅས་དེ་ནས་མངའ་སྡེ་གྱི་འགྲིམ་འགྲུལ་ལས་ཁུངས་དང་ནང་བཞིན་གྱི་ཁྲིམས་ཁང། ཨ་ནེ་དབུས་གཞུང་གི་ད་ལྟ་དེ་ཞབས་ཞུ་གི་སྡེ་ཁག་དང་དེ་མང་པོ་ཅིག་རེད་དེ་ནང་ལོགས་ལ་སོ་སོ་གི་ལས་ཀ་བྱེད་བཞིན་པ་ཡིན་ད་དེ་རིང་སྐབས་སུ་བབས་པ་ཨ་ནེ Australia ནང་ལོགས་ལ་རླངས་འཁོར་བཏང་ཆོག་ཡ་གི་ཨོ་ལག་ཁྱེར་དེའི་སྐོར་དེ་ལ་ནི་ང་ཚོ་གི་གྲ་སྒྲིག་དང་ཡིག་ཆ་ག་རེ་དགོས་རེད་ཟེར་ན་ཨ་ནེ་དང་པོ་དེ་ལ་ད Australia ནང་ལོགས་དེ་ལ་ཅིག་མོ་ཊ་གི་སྒྲིག་ལམ་དང་དེ་འདྲ་དཔེ་ཞིབ་ཚགས་པོ་ཡོད་རེད་དེ་ཅིག་དེ་སོ་སོ་གི།

ཨ་ནི་ཉི་མ་དེ་ལ་ནི་སོ་སོའི་ག་རེ་ཁྱེར་དགོས་ཟེར་ན་གལ་ཆེ་ཤོས་དེ་སོ་སོའི་གི་ད་ངོས་འཛིན་གི་ལག་ཁྱེར་གཅིག་ཁྱེར་དགོས་ཀྱི་ཡོད་རེད་ད་ངོས་འཛིན་གི་ལག་ཁྱེར་དེ་ནང་ལོགས་ལ་སོ་སོའི་གི་པར་བཅས་ཨ་ནི་སྐྱེས་ལོ་སྐྱེས་ཚེས་བཅས་དེ་ནས་སོ་སོའི་གི་ཁ་བྱང་ཁ་བྱང་ཡོད་རྒྱུ་དེ་འདྲས་གཅིག་ཡིན་གཅིག་མིན་གཅིག་དགོས་ཀྱི་ཡོད་རེད་ཞུ་ཡ་ཡིན་ད་དེ་གཉིས་གལ་ཆེན་པོ་རེད།
གལ་སྲིད་ད་རྒྱལ་ཁབ་གཞན་པ་གི་རླངས་འཁོར་གཏོང་ཆོག་ཡ་གི་ལག་ཁྱེར་དེ་འདྲ་ཡོད་ན Australia ཡི་ནང་ལོགས་ལ་ཕན་ཐོགས་དང་བེད་སྤྱོད་འདྲ་བོ་ག་འདྲ་འདྲ་བོ་ཅིག་ཡོད་རེད།

ཡང་སྐད་ཡིག་གཞན་པ་ནང་ལ་ཡོད་ན་དེ་ཨིན་ཇི་ནང་ལ་ཚུར་བསྒྱུར་དགོས་གི་ཡོད་རེད་ད་དེ་བསྒྱུར་བའི་གི་ཞབས་ཞུ་དེ་ད་ང་རང་གི་ལས་ཁུངས་ད་ངའི་ལས་ཀ་བྱེད་ས་གི་ལས་ཁུངས་དེ་ནས་ཁོང་ཚོ་གི་བསྒྱུར་སྟེར་གི་ཡོད་རེད་འོ་འདི་གཅིག་འདི་ད་ཕན་ཐོགས་ཆེན་པོ་ཡོད་རེད་བསམ་གི་འདུག་སྤྱིར་བཏང Australia ནང་ལོགས་ལ་རླངས་འཁོར་བཏང་ཆོག་བའི་གི་ལག་ཁྱེར་རག་ཡ་དེ་ལ་གོམ་པ་འདྲ་བོ་ད་གོམ་པ་དྲུག་འདྲ་བོ་ཅིག་བརྒྱུད་དགོས་གི་ཡོད་རེད་ད་གལ་སྲིད་ཁྱེད་རང་ལ་རྒྱལ་ཁབ་གཞན་པ་ནས་རླངས་འཁོར་བཏང་ཆོག་ཡ་གི་ལག་ཁྱེར་ཡོད་ཡོད་ན་ཨ་ནི་ད་གོམ་པ་དེ་ཆ་ཚང་ཞིག་བརྒྱུད་དགོས་གི་ཡོད་མ་རེད་དེ་ནས་ཁྱེད་རང་ལ་གང་མགྱོགས་ངོས་ནས་ད་ལག་ཁྱེར་ཆ་ཚང་ཞིག་དུས་ཚོད་རྒྱུན་རིང་པོ་མ་འགོར་ཡ་ཅིག་ཨོ་ལག་ཁྱེར་ཆ་ཚང་ཞིག་རག་ཡ་གི་ད་ད་འདི་གི་ཕན་ཐོགས་ཡོད་རེད་ཞུ་ཡ་ཡིན།
Australia ནང་ལོགས་ལ་རླངས་འཁོར་བཏང་ཆོག་ཡ་གི་ལག་ཁྱེར་ནང་ལོགས་ལ L དང་ཨ་ནི P དམར་པོ P ལྗང་ཁུ་ཨ་ནི་དེ་ནས Full License ཟེར་བ་དེ་འདྲའི་མང་པོ་ཅིག་འདུག་དེ་ཚོའི་བར་ལ་ཁྱད་པར་འདྲ་བོ་ཅིག་ག་འདྲ་འདྲ་བོ་ཅིག་རེད། ཨོ་རེད་རེད་རེད་ད་འདི Australia ནང་ལོགས་ལ་མོ་ཊ་གི་ད་ནི

ཨ་བ་དེ་འདྲ་བྱས་ནས་ད་ཁོ་ཚོ་ལ་ཁྱད་པར་དེ་ནང་བཞིན་ད་ཅིག་ཨ་རག་འཐུང་ཆོག་མ་ཆོག་ད་དེ་འདྲ་གི་ད་མང་པོ་ཅིག་ཡོད་རེད་ད་དེ་རིང་གི་དུས་ཚོད་ཀྱི་གི་དེ་འདྲ་གང་ལ་མང་མང་ཅིག་ཡང་བཤད་ཐུབ་ཡ་ཅིག་མི་འདུག་ཞུ་ཡ་ཡིན། ཨོ་ལགས་སོ་ནས་ད་ད་གོང་དུ་ཞུས་པ་ནང་བཞིན་རླངས་འཁོར་གཏོང་ཆོག་ཡ་གི་ལག་ཁྱེར་དེ་ཚོ་ནང་ལ་རིགས་མ་འདྲ་བ་དཔེར་ན P དམར་པོ་ནས P ལྗང་ཁུ་ད་དེ་ནས Full License ཆགས་པ་ལ་དུས་ཚོད་ག་ཚོད་ཙམ་ཞིག་སྒུག་དགོས་ཀྱི་ཡོད་རེད་དེ་ནས P དམར་པོ་ནས P ལྗང་ཁུ་ད་དེ་ནས Full License ཆགས་པ་ལ། དེང་སང་ཡིག་ཚད་དེ་འདྲའི་གཏོང་དགོས་ཀྱི་ཡོད་རེད་གི་ཡོད་མ་རེད་དེ་གཅིག་གསུངས་དང། ཡག་རེད་ད་ནི། ད་འདི་ག་ལགས་རེད། འདི་ལ་ངས་འདི་འདྲའི་བྱས་ནས་བཤད་བཞག་ན་ཡག་པོ་ཡོད་རེད་བསམ་གྱི་འདུག་ད Australia ནང་ལོགས་ལ་ད་ལྟ་རླངས་འཁོར་བཏང་ཆོག་ཡ་གི་ལག་ཁྱེར་ཆ་ཚང་ཅིག་རག་ཡ་དེ་ལ་གོམ་པ་ཟེར་ན་རེད་གོ་རིམ་ཟེར་ན་རེད་ད་འདི་འདྲའི་རིམ་པ་དྲུག་ཅིག་བརྒྱུད་དགོས་གི་འདུག་ཨ་འོ་དེ་བརྒྱུད་བཞག་ན་ནི་ང་ཚོ་ལག་ཁྱེར་ཆ་ཚང་ཞིག་རག་གི་ཡོད་རེད་རིམ་པ་དྲུག་དེ་ལབ་བཞག་ན་ནི་ད་ད་འདི་ཚོ་ཁྱབ་པ་ཧ་གོ་གི་རེད་བསམ་གྱི་འདུག་ད་དང་པོ་དེ་ལ་ནི་ད་ད L ཟེར་ཡ་དེ

ད་ཡིག་ཚད་དེ་འཕྲོད་ཚར་ན། ཨ་ནི། ད། སོ་སོ་གི L ཟེར་ད་ཤོག་བུ་ཅིག་ཡོད་ར། ཨོ་དེ་སྤྲད་ཀྱི་ཡོད་རེད། དེ་སྤྲད་ཡིན་ན་ད་ཁྱེད་རང་ལོ་ཉི་ཤུ་རྩ་ལྔ་གི་འོག་ལ་ཡིན་ན། ཨ་ནི། ཁྱེད་ཚོའི་བརྒྱ་དང་ཉི་ཤུ་གི་རིང་དེ་ལ་ཨ་ནི། སོ་སོ་གི་ཉམས་མྱོང་བསགས་དགོས་གི་རེད་དེ་ཡིན་ན། ད། ལག་ཁྱེར་ཆ་ཚང་ཡོད་རྒྱུ་ཅིག་གིས་ཨ་ནི་ཁྱེད་རང་མོ་ཊ་བསླབ་དགོས་རེད་ཆུ་ཚོད་བརྒྱ་དང་ཉི་ཤུ་གི་རིང་ལ། ད་ཁྱེད་རང་ལོ་ཉི་ཤུ་རྩ་ལྔ་གི་སྒང་ལ་ཡིན་ན་ཨ་ནི་ཁྱེད་ཚོའི་བརྒྱ་དང་ཉི་ཤུ་དེ།

ཨ་ནི་ཚང་མ་ད་ང་ཚོ་བརྒྱུད་རིམ་དེ་བརྒྱུད་དགོས་ཀྱི་ཡོད་རེད། ད་རྗེས་མ་བོད་པ་ཅིག་རླངས་འཁོར་ཡིག་ཚད་གཏོང་ག་འགྲོ་དུས་ད་ལྷག་པར་དུ་གློག་ཀླད་སྒང་ལ་ཡིག་ཚད་གཏོང་ག་འགྲོ་དུས་ཨ་ནི་སྐད་སྒྱུར་དགོས་ཀྱི་ཡོད་ན་སྐད་སྒྱུར་དེ་འདྲ་ཅིག་གང་འདྲ་བྱས་ནས་རག་གི་རེད་ཨ་ནི་སྐད་སྒྱུར་དགོས་ཟེར་ནས་སུ་ལ་ཞུ་དགོས་ཀྱི་རེད་དེ་གཅིག་ཡང་ཤ་ངོ་སྤྲོད་གནང་དང།
ཨོ་རེད་རེད་རེད་ད་འདི། Australia ནང་ལོགས་ལ་ད་ལྟ་གཅིག་རླངས་འཁོར་ལག་ཁྱེར་ཡིག་ཚད་གཏོང་ཡ་དེ་གཅིག་པུ་གི་སྐད་ཆ་མ་རེད་ད་སྤྱིར་བཏང་ངས་ད་གིན་སྔོན་ལ་ང་རང་སོ་སོ་ངོ་སྤྲོད་བྱས་ཏེ་ཞུས་སོང་ཨ་ང་རང་འདྲ་པོ་བྱས་ན་ས་གནས་ཀྱི་འཕྲོད་བསྟེན་ལས་ཁུངས་བྱས་ཨ་ནི་དེ་ག་ནང་བཞིན་གི་ད་མངའ་སྡེའི་འདྲ་པོ་བྱས་ན་མངའ་སྡེ་གི་འགྲིམ་འགྲུལ་ལས་ཁུངས་དང་ད་ནི་ཁྲིམས་ཁང་ད་ཨ་དེ་ག་ནང་བཞིན་དབུས་གཞུང་གི་ད་ད་ད་དེ་ང་ཚོ་གི་ཞབས་ཞུ་གི་ད་སྡེ་ཁག་དེ་འདྲའི་ཁ་ཤས་ནང་ལ་ངས་སྐད་སྒྱུར་གི་ལས་ཀ་བྱེད་གི་ཡོད་ཨ་ད་གང་ལྟར་ཀྱང།

ཨོ་ད་ནི་ད་རླངས་འཁོར་གི་ལག་ཁྱེར་དེ་ད་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད་དེ་ལ་ད་ཕན་ཐོགས་ཞེ་པོ་ཅིག་ཡོད་རེད་གང་ཞེ་ན་ད་ང་ཚོ་གི་མངའ་སྡེ་གི་ད་འདི་འདྲ་རླངས་འཁོར་གི་ལག་ཁྱེར་དེ་ཡིན་ན་ད་ང་ཚོ་གི་ངོས་འཛིན་གི་ད ID། ཨོ་ངོས་འཛིན་གི་ལག་ཁྱེར་ད་ཚད་དང་ལྡན་པ་ད་ནི་གཞུང་གི་ཡིན་ན་རེད་སྒེར་གྱི་ཡིན་ན་རེད་ཚང་མ་གིས་ད་ངོས་འཛིན་བྱེད་ཡག་གི་ལག་ཁྱེར་ཚད་ལྡན་ཅིག་ཆགས་བསྡད་ཡོད་རེད།

ད་གསར་དུ་ཡོང་མཁན Australia ལ་ཡོད་གསར་དུ་ཡོང་མཁན་བོད་པ་དེ་ཚོ་གིས་ནི་ད་ལྟ Australia གི་ལམ་ཁ་གི་འགྲོ་སྟངས་དེ་དཔེ་དེ་ཞིབ་ཚགས་པོ་ཞེ་པོ་ཅིག་ཡོད་རེད་དེ་གཅིག་ད་ལྟ་འདི་སོ་སོ་གི་ལམ་ཁ་གི་འགྲོ་ལུགས་འགྲོ་སྟངས་ཨ་ནེ་མོ་ཊ་ག་པར་བཞག་ཆོག་དང་མ་ཆོག་དེ་འདྲ་གི་ད་དེ་ཧ་གོ་ཡ་དེ་གལ་ཆེན་པོ་རེད་ད་ང་ཚོ་གསར་པ་ཡོང་མཁན་འདི་ལམ་ཁ་གི་འགྲོ་ལུགས་འགྲོ་སྟངས་མ་ཤེས་པ་བྱས་ཨ་ནེ་ང་ཚོ་གཅིག་དཀའ་ངལ་མང་པོ་གཅིག་ད་འཕྲད་བསྡད་ཡ་དེ་འདྲའི་དངོས་གནས་ད་ད་ཆགས་བསྡད་ཡོད་རེད།

དེ་འདྲ་མ་རེད་དེ་གཅིག་དེ་ནི་ཚང་མ་གི་གཅིག་ལམ་ཁ་གི་གལ་ཆེ་ཤོས་དེ་ལམ་ཁ་གི་འགྲོ་ལུགས་འགྲོ་སྟངས་དང་ཨ་ནི་སྒྲིག་ཁྲིམས་དང་དེ་ཚོ་ཧ་གོ་ཡ་དེ་གལ་ཆེན་པོ་རེད་ཨ་ནི་ཚང་མ་ལ་འབོད་སྐུལ་ཞུ་གི་ཡོད་འོ་དེ་ག་རང་ཡིན་ཐུགས་རྗེ་ཆེ་ཞུ་ཡ་ཡིན།
ལགས་སོ་རྒན་བློ་བཟང་ལུང་རྟོགས་ལགས་ཨ་ནི་རླངས་འཁོར་གཏོང་ཆོག་ཡ་གི་ལག་ཁྱེར་སྐོར་ལ་འགྲེལ་བཤད་ཞིབ་ཕྲ་གནང་བར་བཀའ་དྲིན་ཆེ། རྣམ་པ་ཚོས་ལེ་ཚན་འདི་གསན་པར་བཀའ་དྲིན་ཆེ། ཁྱེད་རང Australia ཡི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།